དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བཞི་པ་གི་ཚེས་བཅུ་དགུ་རེས་གཟའ་ལྷག་པ་ཉིན། དེ་རིང་ཁ་བའི་བྲོ་ར་གི་ལེ་ཚན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ། ང་ཆོས་ཅན། ལ་སོགས་རྟགས།

ལགས་སོ་བཀའ་དྲིན་ཆེ། ད་ད་ལྟ་གི་གནས་སྟངས་དེ་དེ་འདྲ་རེད་འདུག་ག། དགེ་བཤེས་ལགས་ཀྱིས་གང་ལྟར་ངོ་སྤྲོད་ཐུང་ཐུང་ཞིག་ཞུ་དུ་ཚར་ལ་འདྲ་སོང་བྱུང་ད། བཟོད་པ་རིན་པོ་ཆེ་གིས་ད་ཆོས་ཚོགས་ག་ས་ག་ལ་ཡ། འཛམ་གླིང་ག་ས་ག་ལ་ཡ་ཆོས་ཚོགས་དེ་འདྲ་བཙུགས་ཡོད་རེད་ཟེར་ནས་བཤད་སོང་ལ་ནི། ང་ཚོ་འདི་ནི་ཁོར་ཡུག་གི་མི་མང་པོ་ཇི་ལྟར་བོད་པ་མང་པོ་ཅིག་བཟོད་པ་རིན་པོ་ཆེ་ཤེས་མཁན་ཁོང་ཚོ་ཚང་མ་གི། ད་ཧ་ཅང་ད་རིན་པོ་ཆེ་སྐུ་གཤེགས་གི་གནས་ཚུལ་དེ་གོ་དུས་ཨ་ནི་སེམས་པ།

ཁ་ལ་བ་རེད་ད་དེ་ཚོ་ཐོག་དེ་ཚོ་གི་ཐོག་ནས་ད་ང་ཚོ་བཙན་བྱོལ་ནང་ལོགས་ཡོད་བསྡད་མཁན་དགོན་པ་ཁག་དང་ཨ་ནེ་དེ་ག་ནང་བཞིན་ད་མེ་ཆི་ཀའི་ཚོགས་པ་ཁག་དང་དེ་ཚོ་གང་ག་ལ་ད་རོགས་རམ་དུ་གནང་དང་གནང་མུས་ཡིན་ཙང་མི་མང་པོ་གི་ད་ཕངས་པོ་གནང་ཡག་དེ་ཕྱོགས་གཅིག་ནས་ཏན་ཏན་བདེན་པ་རེད།

ཕྱི་རྒྱལ་ཡུལ་གྲུ་ཁག་གི་གི་ཡུལ་མི་དེ་ཚོ་སྔར་དེ་འདྲའི་སར་ནང་ཆོས་གོ་རུ་གོ་མ་མྱོང་མཁན་དེ་ཚོ་ལ་ད་ནང་ཆོས་གསར་དུ་གོ་བ་ཙམ་དུ་མ་ཟད་སློབ་གཉེར་རྒྱག་ཡས་ཡོད་པ་དང་སློབ་གཉེར་རྒྱག་བ་ཡོད་པ་ཙམ་མ་ཟད་དུས་ཚོད་རིང་བ་ལས་ཡིན་ན་ཡང་ཁོ་ཁོ་ཚོ་ལ་དང་པོ་གཅིག་གཞི་རིམ་གྱི་གི Basic Program ཟེར་བ་འགྲོ་བ་དང། དེ་ནས་ཡང་རིམ་པས་ཡང Master Program སློབ་དཔོན་ཡང་ཐོན་ཡས་ཡོད་པ་དང། ཨ་ནི་ད་དེ་ནས་ཡང་ད་དེང་སང་འགྲོ་བ་ཅི་ཡིན་པ་ཡིན་ན་ཡང་མཐོ་སློབ་ད་ལྟ་ང་ཚོ

གསུང་སྒྱུར་ཁང་ལ་སོགས་པ་དེ་ཚོའི་ཡང་གསར་དུ་དེ་གསར་འཛུགས་གནང་བ་རེད། དེ་ག་ནང་བཞིན་ང་ཚོའི་ཀོ་པན་སྟེང་འོག་གཉིས་ཀྱི་ད་ཀོ་པན་གྲྭ་པ་དང་བཙུན་མ་ཀུན་གྱི་ད་དགོན་པའི་ནང་ལ་ཡོད་བསྡད་མཁན་སློབ་གྲྭ་ཁག་དེ་ཚོ་དང། དེ་ག་ནང་བཞིན་རྡོ་རྗེ་གདན་ལ་ད་རྒྱ་གར་མི་ཚང་སྐྱོ་པོ་དེ་ཚོ་གི་ད་དེ་ཚོ་གི་སློབ་ཕྲུག་དེ་ཚོ་གཏང་ས་གི་གཅིག་ཏུ།

ཁྱེད་ཀྱིས་མངའ་རིས Institute ལ་ཕེབས་རོགས་དང་དེ་ལ་དྭགས་དེ་ཚོ་ལ་མངའ་རིས་ཕན་ཆད་དུ་སོང་ན་སློབ་ཕྲུག་དེ་ཚོ་ལ་སྦྱིན་བདག་ཁག་དང་སྦྱིན་བདག་གནང་ཡག་དང། ཨ་ནེ་ཁྱེད་ཀྱི་བལ་ཡུལ་ཁུལ་ལ་ཡིན་པ་ཡིན་ན་ཡང་དགོན་པ་ནང་ལོགས་ལ་སློབ་གྲྭ་ཡོད་དེ་ངས་དང་དེ་འདྲའི་རིགས་ཁག་མི་འདྲ་བ་སུམ་ཅུ་ཅིག།

མིག་ཤེས་ཀྱི་བཙོན་ཁང་ནང་ལ་རང་གྲོལ་བྱེད་ཁོ་ནའང་ཚུར་ལ་ཆོས་བཤད་བྱས་འདུག་ཟེར་ནས། སྒོམ་དང་མཚམས་དེ་དང་སྒོམ་དེ་དང་དེ་འདྲའི་དང་སྤྱོད་པར་འགྱུར་བ་དེ་དང་དེ་འདྲའི་ཐོག་ལ་འདུག་ཟེར་བྱེད་ཡག་གི་ད་སྡེ་ཚན་དེ་ཚོ་དང་ད་ལྟ་ལས་ཀ་འགྲོ་དང་འགྲོ་བཞིན་པ་འདུག་ཟེར་བ་རེད། དེ་ནས་དེ་ག་ནང་བཞིན་ཡང། ཆོས་དང་འབྲེལ་བའི་ཐོག་ནས་དཔེ་དེབ་དཔེ་དེབ་སྐད་རིགས་དྲུག་ཚོ་ནང་ལ་འདོན་སྤེལ་འདུག་ཟེར་ནས་གནང་བསྡད་པ་རེད་དེ་ཚོ་ཡང་ལྷག་པར་དུ་ད་ལྟ

རོགས་ཀྱང་གནང་དང་གནང་མ་ཡིན་ཙང་ཨ་ནེ་བསྟན་འཕེལ་ཁོ་རང་མི་མང་པོ་ཅིག་ལ་བློ་ཕམ། བསྟན་འཕེལ་ཁོ་རང་ཆེན་པོ་ཆགས་ཀྱི་རེད་ཟེར་ནའང་དེ་བདེན་པ་རེད་ཟེར་ཞུ་ཡ་ཡིན་ལ།
ལ་སོ་ལ་སོ། ད་ལྟ་དགེ་བཤེས་ལགས་ཀྱིས་གསུངས་པ་ནང་བཞིན་ད་རིན་པོ་ཆེ་གི་ད་ཆོས་ཚོགས་ས་ཆ་ག་ས་ག་ལ་བཙུགས་ཐུབ་པ་དེ་བརྒྱུད་ནས་ཨ་ནི་ད་དགོན་སྡེ་ཁག་སོ་སོ་ད་འགྲོ་ད་ནང་ལ་ཡ་ཞལ་ལག་དང་གཟན་ཤམ་སྨན་ཁང་དཔེ་མཛོད་ཁང་སློབ་གྲྭ་བཙུགས་ཡ་ད་ད་དེ་གཅིག་པོ་མ་ཡིན་པ་སྤྱི་ཚོགས་ནང་ལ་ཡ་ད་ཉམ་ཐག་ཅན་གྱི་མི་དྭ་ཕྲུག་རེད་རྒན་རྒོན་རེད་དེ་ཚོ་ཚང་མ་ནང་ལ་ཡང་ད་ཅིག་རོགས་པ་གང་ཐུབ་ཅི་ཐུབ་བྱེད་འཐུས་ཡ་བྱེད་འདི་ཡ་ད་ནི་ཕྱག་ལས་དཔེ་མང་པོ་ཅིག་གནང་འདུག་ཁྱེད་རང་ད་ལྟ་ངོ་སྤྲོད་དེ་ཐོག་ནས་ང་རང་གི་གོ་བ་དེ་ལེན་སོང། རིན་པོ་ཆེ་གིས་ད་ལྟ་ཁྱེད་རང་གིས་གསུངས་དོན་ལྟར་ཕྱག་ལས་མང་པོ་ཅིག་གནང་དང་གནང་བཞིན་པ་ཡིན་འདི་ནི་རིན་པོ་ཆེ་ཐོག་ཆ་བཀོད་ཀྱང་ད་ལྟ་ནི་ཚེ་དགོངས་པ་རྫོགས་འདུག་ད་དེ་ཕྱག་ལས་དེ་ཚོ་མུ་མཐུད་དུ་འཛིན་སྐྱོང་གནང་ཡ་ད་དེ་ཚོ་ཐོག་ལ་ཡང་ཁྱེད་རང་ཚོ་ཚོགས་པའི་ངོས་ནས་འཆར་གཞི་ག་རེ་ཡོད

ན་སྤྱི་བཏང་གི་སེམས་ཅན་གྱི་དོན་དང་ཁྱད་པར་དུ་ཡང་ཨ་ནེ་བཙན་བྱོལ་ནང་ལ་ང་རང་ཚོ་བོད་མི་བཙན་བྱོལ་འདུས་སྡོད་ཁག་དེ་ཚོ་ལ་རོགས་རམ་རམ་འདེགས་ཨ་ནེ་ལྷག་པར་དུ་ཡང་ང་ཚོ་བོད་བརྒྱུད་ནང་བསྟན་དེ་ཚོ་ཀྱང་སླར་གསོ་བོད་བརྒྱུད་ནང་བསྟན་ཙམ་དུ་མ་ཟད་ལྷག་པར་དུ་ད་དགེ་ལུགས་ཀྱི་རྗེ་བླ་མའི་གི་བསྟན་པ་དེ་དར་སྤེལ་ཡོང་ཡ་གྱི་ཆེད་དུ་ད་ད་ཕལ་ཆེར་ཕལ་ཆེར་བསམ་པ་ལྷུན་གྲུབ་ནང་བཞིན་ནང་དུ་ཟིན་ན་ད་གྲུབ་གནང་ཐུབ་རེད།

ད་ཕལ་ཆེར་བདུན་ཅུ་དོན་ཁ་འདྲ་གཅིག་ཡིན་བསམས་སོང་དེའི་སྐབས་སུ་ལ་ཡ་རིན་པོ་ཆེ་དང་མཉམ་དུ་ཨ་ནི་ད་ཨ་རི་དང་ཕྱི་གི་རྒྱལ་ཁབ་ཕྱི་ལོགས་ཀྱི་རྒྱལ་ཁབ་དེ་ཚོ་ལ་ཕེབས་བྱས་ཨ་ནི་ཆོས་ཚོགས་དེ་རབ་ཏུ་རིམ་པར་དར་རྒྱས་བཟོས་བྱས་རེ་རེ་རེ་དེ་ནི་ད་སེམས་ཅན་གྱི་འགྲོ་དོན་ལ་མང་པོ་ཅིག་ད་འགྲོ་དོན་ལ་དར་རྒྱས་ཕྱག་ལས་མི་ཚེ་དེར་ཕྱག་ལས་གནང་དར་རྒྱས་བྱུང་འདུག་པ་གནས་སྟངས་དེ་ལ་བལྟས་པས་ན

ཕལ་ཆེར་དགུང་ལོ་བཅུ་གསུམ་ཙམ་ཡིན་པ་འདྲ། ནང་དགུང་ལོ་བཅུ་གསུམ་དང་མ་གྱེས་འདུག་ཟེར་ན་ང་སྦག་ས་ཆོས་སྒར་ལ་འདུག་ཟེར་ནས་ཕར་ཕེབས་བྱས། དེ་ནས་དེར་སྐྱབས་རྗེ་བླ་མ་ཐུབ་བསྟན་ཡེ་ཤེས་ཕལ་ཆེར་ཐོག་མར་མཇལ་འཕྲད་དེ་དེར་བྱུང་བ་རེད། སྦག་ས་ཆོས་སྒར་ལ་འདུག་ཟེར་ནས་བྱུང་བ་རེད། ཨ་ནེ། དེ་ནས་ཅིག་ཐོག་མའི་བླ་མ་དཔེ་ཁྲིད་ཞུ་ས་དང་ད་ཐེར་བཟོ་གྲྭའི་དེར་སྐྱབས་རྗེ་གླིང་རིན་པོ་ཆེ་དང་ཁྲི་བྱང་ཚང་ཁོང་རྣམ་ཚོ།

ཅི་དང། རིན་པོ་ཆེ་ཀྱི་དགོངས་པ། ཁོ་རང་གཅིག་གི་ཆོས་ཉམས་བཞེས་གཙོ་བོ་འགྲོ་བ་དེ་བྱང་ཆུབ་ཀྱི་སེམས་ཐོག་ལ་དུ་གཅིག་ཉམས་བཞེས་འདུག་སེམས་སྣང་ཡང་གཅིག་དེ་གཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་ག་ནང་བཞིན་ཨ་ནི་ཁོ་རང་གི་ཨ་ནི་ང་ཚོ་བོད་བརྒྱུད་ཀྱི་ནང་བསྟན་ལྷག་པར་དུ་ཡང་ཨ་ནེ་ད་ང་ཚོ་ད་འཇམ་མགོན་བླ་མའི་གི་བསྟན་པ་དེ་ཚོ་དཔེ་དཔེ་གལ་ཆེན་པོ་ཞེ་པོ་ཅིག་དང་ད་དེ་མི་ཉམས་གོང་འཕེལ་དུ་བཟོ་ཡ་དེ་གནད་འགག་ཆེན་པོ་ཅིག་རེད་དོན་དེའི་སྐོར་ལ་གཟིགས་ཡོད་རེད་ཨ་ནེ་གཟིགས་པ་ཙམ་དུ་མ་ཟད་ཨ་ནེ་དེ་གལ་ཆེན་པོ་ཡིན་པ་དེ་རྒྱལ་བ་རིན་པོ་ཆེས་བཀའ་སློབ་ཡང་སེ་ཡང་སེ་གནང་ཨ་ནེ་དེ་དམངས་ལ་བཀའ་སློབ་གནང་ཙམ་དུ་མ་ཟད་རིན་པོ་ཆེ་ལ་ཡང་སྒེར་གྱི་ཐོག་ནས་ཏོག་ཙམ་བཀའ་སློབ་དོན་དེའི་སྐོར་ལ་ཏོག་ཙམ་ཕེབས་ཡོད་ས་རེད་ད་དེ་འདྲ་ཡིན་ཙང།

དེ་འདྲས་ཅིག་རེད་བསམ་གྱི་འདུག་ལ། རིན་པོ་ཆེ་གི་དཔེ་དེབ་མང་པོ་ཅིག་བརྩམས་ཡོད་ས་རེད། དཔེ་དེབ་ག་རེ་ག་རེ་བརྩམས་ཡོད་རེད་ཏོག་ཙམ་ངོ་སྤྲོད་གནང་རོགས་བྱེད་དང་དེ་ཚོ་ནང་ལ་ཡང་ནང་དོན་རྡོག་རྡོག་གཙོ་བོ་ག་རེ་ག་རེ་འཁོད་འདུག། རེད་ད་རིན་པོ་ཆེ་གི་དཔེ་དེབ་དེ་ཡིན་པས་ན་ད་ང་ཚོ་ཅིག་སྤྱི་བཏང་ང་ཚོ་གི་ཅིག་དང་པོ་དབུ་བཙུགས་གནང་དུས་ཙམ་པ་ལ་ཅིག་ང་ཚོ་ནམ་རྒྱུན་རྩོམ་དེབ་ཞུ་བ་ཅིག་ད་ང་ཚོ་ཅིག་གཅིག་བྱས་དེ་འདྲའི་དགོངས་པ་འཁྱེར་ཡོད་མ་རེད་པས་ད་རེས་རིམ་བཞིན་གྱིས་ད་ང་ཚོ་ཕ་གིའི་སློབ་ཕྲུག་དེ་ཚོས་ཕྱི་རྒྱལ་གྱི་སློབ་ཕྲུག་དེ་ཚོ་ལ་ད་ཆོས་གསུང་གིན་གསུང་གིན་ད་ཁྲིད་གནང་གིན་གནང་གིན་གནང་གིན་བྱེད་དུས་ཙམ་པ་ལ་ཁོ་རང་ཚོ་ལ་དགོས་མཁོ་ཡོད་དེ་ངས་དེ་ཚོ་གང་ག་ད་བསྒྱུར་གིན་བསྒྱུར་གིན་རིན་པོ་ཆེ་རང་གིས་བསྒྱུར་གནང་ཟེར་བཞག་གི་ད་དེ་འདྲས་བྱས་དེ་འདྲས་བྱས་ཨ་ནི་ཕྱོགས་སྒྲིག་བྱེད་གིན་བྱེད་གིན་དེ་འདྲས་བྱས་ཡང་དེབ་ཀྱི་ངོ་བོ་ལ་ཏོག་ཙམ་བསྒྱུར་ཏོག་ཙམ་ཏོག་ཙམ་བསྒྱུར་བཞག་གི་དེ་ད

ཨོ་རྒྱན་རིན་པོ་ཆེ་གྱི་སྦས་ཡུལ་གནས་ཁུལ་གྱི་རེད་ཨ་ནི། སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ཆུང་དུས་ནས་དད་ཞུ་ས་ཞིག་རེད་ཨ་ནི། དེ་ནས་ལོ་བཅུ་གཅིག་ལ་ང་དེ་མར་བལ་ཡུལ་རྒྱལ་ས་ཀ་ཐ་མན་ཌུ་ད་ལྟ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་གྱི་ཨ་ནི་ཀོ་པན་དགོན་པ་ལ་ཨ་ནི་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་གི་སྐུ་མདུན་ནས་ཨ་ནི་རབ་ཏུ་བྱུང་ཨ་ནི་དེ་ནས་བཟུང་ནས་ད་བོད་ཀྱི་སྐད་ཡིག་དང་རིག་གནས་དང་དེ་བཞིན་ནང་ཆོས་གཞུང་ཆེན་ཁག་ལ་སློབ་གཉེར་བྱས་ནས་ད་ཕྱི་ལོ་ཆིག་སྟོང་ཉིས་སྟོང་དང་བཅུ་གཉིས་སུ་སླེབས་ཐུབ་པ་ཨ་ནི་དགེ་བཤེས་དམ་བཅའ་བཞག་ཨ་ནི་དགེ་བཤེས་དེ་འདྲ་ཞིག་རེད་ཨ་ནི་ད་ལྟའི་ཆ་ལ་ང་ཚོ་ཀོ་པན་དགོན་པ་ལ་ཨ་ནི་གྲྭ་ཚང་གཉེར་པ་ཚོ་ཞབས་ཏོག་ཞུ་ཨ་ནི་ལས་བསྡད་ཡོད་ལ།

རིན་པོ་ཆེ་ཀྱི་ཨ་ནི་སྐུ་གདུང་ཨ་ནི་མཆོད་འབུལ་ཞུ་ཡས་དང་དེ་བཞིན་གྱི་ཤིང་ཨ་ནི་མཆོད་འབུལ་སྣ་ཚོགས་ཨ་ནི་ཞུ་ཡས་དང་ཨ་ནི་ང་རང་ཚོ་དགོན་པ་ལ་དང་ང་ཚོ་གྲྭ་བ་གྲྭ་བཙུན་གྲྭ་བ་དང་ཨ་ནེ་དགོན་པ་དེ་བསྡོམས་ནས་གྲྭ་བཙུན་བདུན་བརྒྱ་ལྷག་ཙམ་ཡོད་རེད། དེ་མིན་གྱི་ང་རང་ཚོ་ད་ཕྱོགས་མཐའ་ཁག་ནས་ཨ་ནི་དགེ་འདུན་ལས་གཞན་པ་དང་ཨ་ནི་དེ་ནས་བླ་མ་བླ་ཆེན་སྤྲུལ་པའི་སྐུ་ཁག་ནི་དེ་འདྲའི་ཡང་ཚོགས་པ་ཚོགས་པ་ཁག་ཨ་ནི་དེ་འདྲའི་ནི་ཆོས་སྦྱང་མཁན་ཚོགས་པ་ཁག་རེད་ཨ་ནི་དགོན་སྡེ་ཁག་རེད་དེ་འདྲའི་ཐོག་ནས་ཨ་ནི་རིན་པོ་ཆེ་སྐུ་མདུན་ལ་ད་སྨོན་ལམ་ཞུ་ཡས་དང་དེ་འདྲའི་མཇལ་ཁ་ཞུ་ཡས་དང་དེ་འདྲའི་ཀྱི་ཨ་ནི་ཞབས་རིམ་སྣ་ཚོགས་སྒྲུབ་ཡས་ལ་སོགས་པའི་ཨ་ནི་དེ་འདྲའི་མང་པོ་ཅིག་ཕེབས་ཡོད་རེད་ཨ་ནི་དེ་དང་དེ་གོ་སྒྲིག་ཞུ་ཡས་དང་ཨ་ནི་དེ་དེ་རེད་ད་ལྟ་དེ་འདྲའི་རྗེས་ལ་ང་ཚོ་དེ་ད་མང་ཆེ་ཉི་མ་ཁ་ཚང་ཆུ་ཚོད་ཉི་ཤུ་རྩ་བཞི་ཡོངས་རྫོགས་པ་འདི་འདྲའི་སྨོན་ལམ་སྒྲུབ་ཡས་དང་འདི་འདྲའི་འདི་འདྲའི་གནང་བསྡད་ཡོད་རེད་ལགས་སོ། ཀོ་པན་དགོན་པ་དེ་ད་ལྟ་བཟོད་པ་རིན་པོ་ཆེ་གི་མ་དགོན་ཆགས་ཡོད་རེད།
རེད་ལགས་ཀོ་པན་དགོན་པ་འདི་ད་ཐོག་མར་ད་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ད་བོད་ནས་མར་ད་རྒྱ་གར་ལ་མར་བཙན་བྱོལ་བས་རྒྱ་གར་ནས་ད་སླར་ཡང་བལ་ཡུལ་ལ་ཡང་ལོག་ནས་ཕེབས་ནས་ད་ཡ་གི་ཤར་ཁུམ་བུ་རིན་པོ་ཆེ་སྐུ་ཐོག་གོང་མའི་ཨན་གྱི་དེ་འདྲའི་སྒྲུབ་ཕུག་ཨེ་ནས་ད་ནས་གནས་ཡན་པ་སྒྲུབ་ཕུག་ཅིག་ཡོད་རེད་ཨ་དེའི་བླ་རང་ཨ་ནས་ད་དེ་ས་གནས་ཀྱི་སློབ་ཕྲུག་དེ་ཚོ་ལ་ནང་ཆོས་དང་དེང་དུས་ཀྱི་སློབ་སྦྱོང་སྒང་ག་དེ་ཡའི་སློབ་གཉེར་རྒྱག་ས། དེ་འདྲའི་བསླབ་གྲྭ་ཅིག་བཙུགས་གནང། ཕྱིས་སུ་ད་ནི། དེ་ནས་ཡང་ཡ་གི་ད་སློབ་ཕྲུག་མང་པོ་སོང་ཙང་ཡ་གི་ས་མཐོན་པོ་བྱས་ཡ་མ་ཕེ་དཀའ་ལས་ཁག་པོ་དང་གྲང་མོ་དང་འགྲོ་སོང་ཆེན་པོ་དང་དེའི་རྐྱེན་པས་ཕྱིས་སུ་མ་ཕེ་ཉེ་འགྲམ་ལ་དགོན་པ་ཕྱག་བཏབ་གནང་སོང་སྟེ་ད་འདི་དགོན་པ་དེ་སྐྱབས་རྗེ་བླ་མ་བཟོད་པ་རིན་པོ་ཆེ་ཀྱི་ཕྱག་བཏབ་པའི་དགོན་པ་དང་པོ

དེ་དང་མཉམ་དུ་ད་ཡིག་ཆ་མང་པོ་ནང་དུ་མཐོང་འདུག་ཆོས་ཚོགས་བརྒྱ་དང་ལྔ་བཅུ་ལྷག་ཟེར་བྱས་གསུངས་འདུག་ཨ་དཔེ་མང་པོ་ཡོད་ས་རེད་དེ་འདྲ་བྱེད་དུས། ད་རིན་པོ་ཆེ་ད་ད་སྐུ་གཤེགས་དེ་འདྲ་བྱེད་དུས་ནི་ཆོས་ཚོགས་ཁོ་རང་ཚོ་གི་ཅིག་ཅིག་ད་མུ་མཐུད་དུ་འཛིན་སྐྱོང་དཔེ་བཟང་ཡ་མུ་མཐུད་དུ་འཛིན་སྐྱོང་བྱེད་དགོས་ཡ་གནད་འགག་ཅིག་ཆགས་འདུག་ཚ་དེ་ཚོ་མ་གཞི་ད་རིན་པོ་ཆེ་སྙེ་མ

དགུ་བཅས་དགུ་མ་ལུགས་གཉིས་དང་ཆགས་རེད་པས། ཨ་ནི་ད་ཆོས་ཚོགས་འཛིན་སྐྱོང་བྱེད་ཕྱོགས་དེ་ཁོ་རང་ཆོས་ཚོགས་སོ་སོ་སོ་སོ་ནང་ལ་ད་པའི Board Members ནི་ད་ཁོ་རང་ཚོའི་གྲོས་ཚོགས་བཙུགས། ཨ་ནི་དེས་ཁོ་རང་གི་ཨ་ནི་ད་ཆོས་ཚོགས་སྤྱི་ཡོངས་ལ་ཁྱབ་པའི་ད FPMT ཐེག་ཆེན་འཛིན་སྐྱོང་ཚོགས་པའི་ཨ་ནི་སྤྱི་ཡོངས་ལ་ཁྱབ་པའི་ཨ་ནི་ཚོགས་པའི་སྒྲིག་གཞི་ཅིག་ཡོད་རེད། ཨ་ནི་སྒྲིག་གཞི་དེ་གཞིར་བཟུང་བྱས་ནས་ཨ་ནི་ཚོགས་པའི་ཨ་ནི་ཆོས་ཚོགས་ཀྱི་ཨ་ནི་གཙོ་འཛིན་བདམས་པའི་ལ་སོགས་པ་དང་ཨ་ནི། དེ་ནང་གི་ལས་བྱེད་བདམས་ཡས་ལ་སོགས་པ་ནི་ཆོས་ཚོགས་ནང་ལ་རྒྱལ་ཡང་དཔེར་ན་སློབ་ཁྲིད་མ་བྱེད་སྟངས་ཀྱི་རིམ་པ་ནི་ད་ལས་ལས་ནི་ད་ལས་ནི་དེ་ནང་ལ་ཚོགས་གཙོ་ཚོགས་གཞོན་དྲུང་ཡིག་ནི་དེ་བཞིན་གྱི་ནི་པའི་ཆོས་ཀྱི་སློབ་སྟོན་དགེ་རྒན་ད་ཁོ་རང་ལས་བྱེད་རྣམ་པའི་སྣ་ཚོགས་ཤིག་ཡོད་པའི་ནང་ནས་ཆ་ཚང་གི་སོ་སོ་སོ་སོ་ཡ་ནི་སྒྲིག་གཞི་སྒྲིག་གཞི་གཏན་འབེབས་བྱས་ཡོད་རེད་ནི་སྒྲིག་གཞི་དེ་ད་སྤྱི་རང་སོ་སོ་སོ་ཆོས་ཚོགས་ས་གནས་སོ་སོ་སོ་ཆོས་ཚོགས་པའི

ཚོགས་པ་ཁོ་རང་གིས་ཀྱང་ནི Board of Directors དང་དེའི་ནང་ལ་ཡང་པའི་གྲོས་ཚོགས་ནི་པའི་འཐུས་མི་ནི་པའི་རྒྱལ་ཁབ་ཚང་མ་རྒྱལ་ཁབ་ཚང་མ་དང་ཁོ་ཚོས་བཟོས་པ་དང་ལིང་ཏིང་ལིང་ཏིང་བྱས་དེའི་ནང་ནས་དང་སློབ་ཕྲུག་རྒན་པ་ནི་གཙོ་བོ་དང་དང་ཀོ་པན་དགོན་པ་རང་གི་ནི་མཁན་རིན་པོ་ཆེ་དེ་བཞིན་གྱི་དང་བླ་མ་རྒན་པ་བཅས། ནི་དེ་འདྲ་ཅིག་ནི Board of Director རེད་ནི་ཁོང་ཁོང་གིས་ད་མ་ནི་ད་སྒྲིག་གཞིའི་ཐོག་ལ་རེད་གང་ཅིའི་ཐོག་ནས་མ་འཛིན་སྐྱོང་གནང་འགྲོ་གི་རེད། ནི་གཙོ་བོ་ད་ཆོས་ཕྱོགས་ཀྱི་ཐོག་ནས་ལམ་སྟོན་ཞུ་ས་དེ་ད་ནི་ད་ད་ད་རིན་པོ་ཆེ་ཞལ་བཞུགས་ཡོད་དུས་རིན་པོ་ཆེ་ཨ་ཆེ་རིན་པོ་ཆེ་གྱིས་ཡང་ད་ཡང་རྒྱལ་བ་རིན་པོ་ཆེ་ལ་རང་ཞུ་ནི་ད་གཙོ་བོ་རྒྱལ་བ་རིན་པོ་ཆེ་ཡི་དགོངས་པ་གང་ཡོད་པ་ནང་བཞིན་ཨ་ནི་ད་ག་རང་མ་རང་ད་གནད་འགག་ཆེ་ཆེ་ནི་རྒྱལ་བ་རིན་པོ་ཆེ་ལ་རང་བཀའ་འདྲི་ཞུས་ནས་ཨ་ནི་དེ་ནས་མ་འཇོན་གནང་གི་ཡོད་རེད་དེ་ནི་ད་ལྟའི་ཆ་ལ་ཡིན་ན་ཡང་ཆོས་ཕྱོགས་ཀྱི་ཐོག་ནས་སློབ་སྟོན་ཞུ་དགོས་པའི་རིམ་པ་དེ་རིན་པོ་ཆེ་རང་གི་ཨ་ནི་པའི་རྒྱལ་བ་རིན་པོ་ཆེས་མཚོན་པའི་དེ་བཞིན་གྱི་ད་ཆོས་ཚོགས་ནང་ལ་ཁྱབ་པའི་ད་ཆོས་འབྲེལ་བའི་བླ་མ་ཆེ་ཁག

ཨ་ནི་གཙོ་བོ་རིན་པོ་ཆེས་བཀའ་སློབ་གནང་མཁན་དེ་ད་ང་རང་ཚོ་ཆོས་བྱང་ཆུབ་ལམ་གྱི་རིམ་པ་ཨ་ནི་པའི་ཞལ་ལ་ཨ་ནི་པའི་ང་ཚོ་ཆོས་ཚོགས་ཟེར་དེ་ད་པའི། ཀམ་པ་ནི་ཟུར་དུ་ཅིག་དང་བཟོ་གྲྭ་ཟུར་དུ་ཅིག་དེ་འདྲས་མིན་པ་བྱས་པོ། མི་ལ་ཕན་པ་འབའ་ཞིག་སྒྲུབ་མཁན་གྱི་དམིགས་ཡུལ་དེ་གཅིག་རང་ཡིན་ཙང་ད་ཆོས་ཚོགས་ཀྱི་ལས་གནང་མཁན་ཡིན་ན་ད་ད་པའི volunteer དང་བླངས་ཀྱི་ཞབས་ཕྱི་ཞུ་ཡས་ཚང་མ་ཀྱི་ཨ་ནི་པའི་ཀུན་སློང་ཁྱེར་ཕྱོགས་ཀྱི་རིམ་པ་ཨ་ནི། སྒང་ག་རིན་པོ་ཆེ་རིན་པོ་ཆེ་གིས་ད་ཐད་ཀར་བཀའ་སློབ་གནང་ནས་དེ་འདྲའི་བཞག་ཡོད་ཡིན་ཙང་ད་ལྟ་བར་དུ་ད་རིན་པོ་ཆེའི་བཀའ་སློབ་གཞིར་བཟུང་འགྲོ་ནི་ཡོད་དུས་དེ་འདྲའི་གི་ཚགས་ཚུད་པ་དང། ཨ་ནི་ཆོས་ཚོགས་དེ་ཡང་འདི་གཙོ་བོ་ད་པའི་ནང་དེ་ནང་ལ་ལས་ལས་ཀ་བྱེད་མཁན་འདི་འདྲ་ཨ་ནི་འགན་འགན་འཛིན་ཡིན་ན་ཡང་འདྲ་དེ་ནི་ནང་ལ་ལས་ཀ་བྱེད་མཁན་ཁོ་དང་པོ་གཞི་ཨ་པའི་ཆོས་བྱང་ཆུབ་ལམ་གྱི་རིམ་པས་མཚོན་པའི་ཨ་ནི་ཆོས་ཀྱི་གཞི་རྩའི

ང་སྤྱིར་བཏང་ཆུང་དུས་ནས་ཨ་ནེ་རིན་པོ་ཆེ་སྐུ་མདུན་ནས་རབ་ཏུ་བྱུང་བ་ཙམ་མ་ཡིན་པར་ཨ་ནེ་ང་ལོ་ཆུང་དུས་ནས་རྒྱུ་རིན་པོ་ཆེ་རིན་པོ་ཆེ་ལ་དངོས་སུའང་ཞབས་ཏོག་ཞུས་ནས་ཨ་ནེ་རིན་པོ་ཆེ་ཞབས་ཕྱི་བྱས་ནས་ཕར་ཚུར་འགྲོ་ཡས་དང་རིན་པོ་ཆེ་ལ་དངོས་སུ་ཕར་ཞབས་ཕྱི་ཞུས་ནས་འདི་འདྲའི་དུས་སུ་བྱུང་ཡས་ཀྱི་ང་རང་ལ་དེ་འདྲའི་བསོད་ནམས་གོ་སྐབས་ཅིག་ཐོབ་པ་རེད། ཨ་ནེ་དེ་སོང་ཙང་རིན་པོ་ཆེ་པའི་ད་ག་རེ་ཟེར་ད་སྤྱིར་བཏང་ང་རང་ཚོ་སློབ་མ་ཚང་མ་རིན་པོ་ཆེ་འམ་པའི། སེམས་ཐག་ཉེ་པོ་དང་དེ་འདྲའི་རེད་དེ་ཡིན་ནའང་ང་ལ་དཔེ་དམིགས་བསལ་ཐུན་མོང་མ་ཡིན་པའི་ཨ་ནི་རིན་པོ་ཆེ་རང་མཉམ་པོ་ད་ཉིན་མཚན་དུས་དྲུག་འདི་མཉམ་པོ་དེ་འདྲའི་བྱས་གོ་སྐབས་ཅིག་ཡང་བསོད་ནམས་ཀྱིས་བྱུང་བ་རེད་ཨ་ནི་དེའི་རྒྱུད་ནས་ད་ང་རང་གི་ཤེས་རྟོགས་ཆུང་བ་དེ་ལ་ག་རེ་ཟེར་ན་ད་སྤྱིར་ན་ང་ཚོ་འཛམ་གླིང་ཡོངས་དང་ལྷག་པར་དུ་ང་རང་ཚོ་སྤྱི་ཚོགས་ནང་ན་དེ་དེར་རིན་པོ་ཆེ་འདི་པའི་མང་པོ་ཅིག་ལ་དཔེ་ད་ག་རེ་ཟེར་ད་པའི་སྙན་གྲགས་ཆེན་པོ་དང་ད་ཆུ་ཆིངས་ལས་ཡོ་ར། མང་པོ་ཚོགས་པ་མང་པོ་བཙུགས་ཚོགས་པ་རྒྱ་ཆེན་པོ་དང་མི་ལ་ཕན་འདོགས་མང་པོ་ཨཱ་ནི་པའི་ཆེ་མཆོག་ཨཱ་ནི་པའི་རྒྱུ་དཔལ་འབྱོར་ཐོག་ནས་རེད་གང་ཅིའི་ཐོག་ནས་ད་པའི་ཞབས་ཏོག་མང་པོ་བྱས་ཨཱ་ནི་ང་ཚོ་བོད་པའི་སྤྱི་ཚོགས་རེད་དེ་བཞིན་གྱི་ད་སྤྱི་ཚོགས་ག་པར་འགྲོ་ནའི་དེ་པའི་སྐད་གྲགས་ཆེན་པོ་ཡོད་རེད་དེ། ཨ་ནི། ང་རང་གི་ལྟ་ཕྱོགས་འདི་ཞུས་ན་རིན་པོ་ཆེ་གཙོ་བོ་ད་པའི་ཆོས་རྣམ་དག་ཨ་ནི་པའི་ཆོས་པ་ཆོས་པ་ཅིག་རང་ད་ད་ད་མི་ཁ་ཤས་ཀྱི་གསུང་ཡས་ལ་ད་རིན་པོ་ཆེ་དེ་ཨ་ནི་དུས་རབས་འདི་ད་འདི་ཀྱི་དེང་དུས་ཀྱི་ཨ་ནི་པའི།

མིང་དངོས་སུ་འདི་གནང་གི་ཡོད་རེད། ཨ་ནི་ང་ང་ལ་དཔེ་ཉམས་མྱོང་ང་རང་ཚོ་མྱོང་བཞིན་ཡིན་པའི་དུས་གཅིག་ལ་ང་ཚོ་ལྡི་ལི་ལ་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུས་ནས་ད་ལྡི་ལི་རྒྱ་གར་གྱི་མི་མང་ལ་ཨ་ནི་བཀའ་སློབ་གནང་ཡས་དེ་འདྲའི་གོ་སྒྲིག་ཞུས་པ་རེད་པའི་ཉིས་སྟོང་བཅུ་གསུམ།

རྒྱལ་བ་རིན་པོ་ཆེ་ཁོ་རང་ལ་བཀའ་དྲིན་ཆེན་པོ་ཡིན། ད་དཔེ་ལོ་མང་པོ་ཅིག་རིང་ཨ་ནི་ངའི་སྤྱི་བཏང་ལ་ནི་ནུབ་ཕྱོགས་ལ་ནུབ་ཕྱོགས་རེད་ཨ་ནི་སྤྱི་ཚོགས་ནང་ལ་ཆོས་ཀྱི་གོ་རྟོགས་སྤེལ་བ་དང་དེ་འདྲ་ཙམ་མ་ཡིན་པར་ཨ་ནི་དཔེ་དངོས་དང་བརྒྱུད་པའི་སྒོ་ནས་ཨ་ནི་ང་ཚོ་བོད་དོན་རེད་ཨ་ནི་དེ་བཞིན་དངོས་དང་བརྒྱུད་པའི་སྒོ་ནས་མངོན་པ་དང་མི་མངོན་པའི་སྒོ་ནས་ཨ་ནི་ཨ་ནི་བོད་ཀྱི་ནང་བསྟན་ཙམ་མ་ཡིན་པར་བོད་ཀྱི་ཆབ་སྲིད་གང་ཅིའི་ཐོག་ནས་དཔེ་བཀའ་དྲིན་ཆེན་པོ་ཞབས་ཏོག་མང་པོ་ཞུས་ཡོད་རེད་ཨ་ནི་རིན་པོ་ཆེ་ལ་ང། བྱ་ངག་གི་བསྔགས་བརྗོད་ཡོད། ཨ་ནི། དེ་ལས་ཀྱང་ཨ་ནི་དཔེ་ལྷག་པར་བསྔགས་བརྗོད་འདི་ང་ག་རེ་གནང་གི་ཡོད་ཟེར་ན། ཨ་ནི། བླ་མ་བཟོད་པ་ཨ་ནི་ཁོ། འདི་འདྲའི་ཀྱི་ཨ་ནི་མཚན་སྙན་གྲགས་དང་སློབ་སློབ་ཕྲུག་མང་པོ་ཆོས་ཚོགས་མང་པོ་ཨ་ནི་འདི་འདྲའི་ཡོད་རེད་དེ་ཡིན་ན་ཡང། ཁོ་རང་དཔེ་གྲྭ་པ་གྲྭ་རྐྱང་བྱས་ནས་དཔེ་ཆོས་རྣམ་དག་ཉམས་ལེན་བྱེད་ནས་ད་དཔེ་འདི་འདྲའི་ཀྱི་ཨ་ནི་ཁེངས་པ་དང་ང་རྒྱལ་དང་ད་འདི་འདྲའི་ཀྱི་ད་འདི་འདྲའི་ཀྱི་ཁེ་ཁེ་མེད་པ་བྱས་ནས་ཨ་ནི་དཔེ

དཔེ་རིག་བྱ་ལ་ཆོས་མེད་རིན་ཆེན་ཡང་ནི་དེ་འདྲའི་མེད་པ་ཅི། ཡང་ནི་དེ་འདྲའི་གནང་གི་ཡོད་རེད་ད། ན། དཔེར་ན་སེམས་ཅན་སྲོག་ཆགས་དེ་ཚོའི་ལམ་ཀ་ཕར་ཚུར་ཕེབས་དུས་ཡང་ནི་དཔེ། འབུ་སྲིན་འདྲ་པོ་དང་ལམ་ཀ་འདི་འདྲ་མཐོང་ན་ནི་ད་ག་ལ་ང་ད་ག་ལ་ང་དཔེ། གཟུངས་སྔགས་གནང་སྟེ་སྨོན་ལམ་བརྒྱབ་ན་ནི་དེ་འདྲའི་སྲིད་ད་དཔེ། ད། དེ་འདྲའི་ཅིག་ཡོད་རེད་ད་ནི་རིན་པོ་ཆེ་ཡང་ནི་ག་ད་རིན་པོ་ཆེ་ཅི་ད། རིན་པོ་ཆེ་ཡི་མཚན་ལ་ཐུབ་བསྟན་བཟོད་པ་ཞུ་བའི་མཚན་ནང་བཞིན་རིན་པོ་ཆེ་དང། ང་རང་གིས་རིན་པོ་ཆེ་མཉམ་པོ་རིང་པོ་ཞུས་པའི་ཉམས་མྱོང་དེ་ལ་རིན་པོ་ཆེ་ལ་སྤྱི་བཏང་དང་གང་ཟག་རྟོགས་པ་ཆེན་པོ་རྟོགས་པ་མཐོན་པོ་ག་འདྲས་ཡོད་ད་ཡོད་ཡོད་མིན་བླ་མ་སྐྱེས་ཆེན་དམ་པ་རྒྱལ་བ་རིན་པོ་ཆེ་གཙོ་བོ་མང་པོ་གསུང་གི་ཡོད་དེ་དང་ང་ཚོ་ཐ་མལ་པའི་འདྲ་པོ་གལ་མཐོང་ཐུབ་ཀྱི་ཡོད་མ་རེད་ཡིན་ནའི་ང་རང་གིས་ད་དངོས་སུ་མཉམ་དུ་ད་ལོ་མང་པོ་རིན་པོ་ཆེ་ཞུས་འདུག་ད་ནི་རིན་པོ་ཆེ་ལ་ད་ང་ཚོ་ཡི་ད་སྐབས་རེ་ང་ཚོ་ཡི་ད་ལས་ཀ་ནོར་འཁྲུལ་ཤོར་ཚིག་རེད་ག་རེ་ཡིན་ན་དེ་ག་རེ་བྱས་པ་ནི་རིན་པོ་ཆེ་ངོས་ནས་ད་ང་ཚོ་ད་བཤད་ས་མ་ཤེས་ན་ཡང་འཇིག་རྟེན་ཕལ་པ་ལ་རླུང་ལངས་ལ་ཡི་བ་ད་དཔེ་ཁྲོ་བའི་ཁྲོ་བའི་རྣམ་པ་ཨ་དེ་དེ་དེ་དེ་སྤུ་ཙམ་གྱི་ཡོད་མ་རེད་ཨ་ནི་ད་ད་ནི་སྐབས་རེ་ད་ང་ཚོ་ཡི་ལས་ཀ་ཞིག་ནོར་འཁྲུལ་ཤོར་ད་རིན་པོ་ཆེ་ཡ་ད་བཞད་མོ་ཞིག་རེད་བཞད་མོ་ཆེན་པོ།

ད་མི་གང་ག་དཔེ་སེམས་པ་སྐྱིད་པོ་བྱུང་སོང་ང་ད་དཔེ་ན་ཚ་དྲག་སོང་ལ་ཡ་སོགས་པ་དང་ཕྱིས་སུ་བཙལ་ཕྱོགས་གནང་ནས་བླ་མ་དེ་སུ་རེད་དང་གང་དེ་འདྲའི་རྗེས་ཡང་ཕན་ཐོག་ཆེན་པོ་བྱུང་སོང་ཟེར་མཁན་ཡང་བོད་ནས་དེ་འདྲའི་མང་པོ་ཡོད་རེད་ཕྱི་རྒྱལ་ལ་ད་དེ་འདྲའི་དཔེ་མང་པོ་རེད་ད་རེ་མི་ཚེ་དཔེ་མི་དཔེ་དཀའ་ངལ་ཞེ་པོ་ཅིག་འཕྲད་ནས་ད་དཔེ་རང་ཤི་རྒྱག་དགོས་སོགས་དེ་འདྲའི་མཚམས་ལ་སླེབས་བསྡད་ཀྱི་མི་དེ་ཚོས་རིན་པོ་ཆེ་མཇལ་བ་ཙམ་གྱིས་ཁོའི་མི་ཚེ་ཁ་བསྒྱུར་སོང་ལབ་མི།

དང་པོ་མི་འདུག་ཟེར་འཛེམ་དེ་སྨན་པ་དང་དགའ་ཕྱོགས་གནང་གི་ཡིན་ན་འདྲ་མི་ལ་ཕར་ཚུར་ང་ནི་ཕར་ཚུར་ཕེབས་དགོས་དགོས་ཡིན་ན་འདྲ་ག་བར་གནང་གི་ཡིན་ན་ཡང་ད་ཕེབས་རྐྱང་རང་ཞིག་ད་གནང་རེད་མ་གཏོགས་ན་ད་དེ་འདྲའི་ཡང་ང་དཀའ་ལས་ཁག་གི་འདུག་ཟེར་ད་ང་དེ་རིང་དཀའ་ལས་ཁག་སོང་ཡོང་ཐུབ་ས་མ་རེད་འགྲོ་ཐུབ་ས་མ་རེད་ཅེས་ངས་ལད་དུས་སྨྲས་པ་བྱས་ད་ད་ཆུ་ཚོད་ཉི་ཤུ་རྩ་བཞི་ད་དེ་ཨོན་ཙམ་ལས་ལོན་ཡང་ད་ཐབས་ཁ་འདུག་འདྲ་པོ་ར་ཅིག། དང། ཉིན་མཚན་བསྒྲིགས་ནས་དང། འདི་ལྟ་བུ་ཞིག་ལ། ཉིན་དང་མཚན་གྱི་སྐད་ཁྱད་པར་མེད་པ་ཞིག། དཔེར་ན་འདི་ནི། རྗེས་ཀྱི་ད་ཆའི་ཟླ་བའི་ཕྱི་རྒྱལ་དག་ལ་དང། ཨ་རི་རེད། ཨ་ནི་འདི་འདྲའི་ནང་ལ་བཙོན་ཁང། བཙོན་ཁང་ནང་ལ་དང། འདི་བཙོན་པ་འདི་འདྲའི་མང་པོ་ཞིག་འདུག། ཨ་ནི་བཙོན་པ་འདི། བཙོན་པ་འདི་འདྲའི་ལ་དང་རིགས་མི་རིགས་ཀྱི་ཨ་ནི་མེད། ཆེད་མངགས། ཡི་གེ་འདི་འདྲའི་བསྐུར། འཕྲིན་ཡིག་འདི་རེད། འཕྲིན་ཡིག་འདི་འདྲའི་བསླབ་བྱ་འདི་འདྲའི་བསྐུར། ཨ་ནི་བཙོན་པ་དཔེ། བཙོན་པ་དཔེ་གདུག་རྩུབ་ཅན་འདི་འདྲའི་ཨ་ནི་དཔེ་ཚེ་བཙོན་ཡོད་ཅོག་འདི། མི་ནི་ཨ་ནི་བཙོན་ཁང་ནང་ལ་རང་དཔོན་དཔེ་སེམས་འགྱུར་བ་དེ་ནས་ཨ་ནི་སྐྱབས་འགྲོའི་སྡོམ་པ་ཞུས་ནས་ཨ་ནི་དཔེ་སྔོན་འགྲོ་བསགས་སྦྱང་བྱས་ནས་ཨ་ནི་དཔེ་བྱང་ཆུབ་སེམས་དཔའི་ད་འདི་འདྲའི་སྡོམ་པ་ཞུས་ནས་ཉམས་ལེན་བྱེད་མཁན་ཨ་ནི་འདི་འདྲའི་ཤུགས་ཆེན་པོ་ཡོད་རེད་ད་ཨ་རིའི་གཙོ་བོར་གྱུར་པའི་ཨ་ནི་འདི་འདྲའི་འདི་འདྲའི་ཡོད་རེད་ད་ཁོ་མི་ངན་ཁོ་ལ་ཡ་འབྲེལ་བ་བྱས་ད་འདི་འདྲའི་ཡིན་ཡང་ཡིན་གྱི་ར་ད་མི་རེད་ཆགས་ཀྱི་ཁོ་རང་མཐོང་ནས་ཡང་མི་འདི་འདྲའི་ཨ་ནི་མི་འདི་འདྲའི་འགྱུར་བ་ཐེབས